ཟེར་བཤད་པ་རེད། ཨ་མ་ལགས་ཀྱིས་སྤུ་ལང་ལ་ཡ། ཨ་མའི་ནོར་བུ། གཟའ་ལྷག་པ་ཐུག་འཕྲད་བྱེད་ཡས་ཀྱི་དུས་ཚོད་རེད། སྐབས་དེ་དུས་ང་རང་གཉིས་པ་ལགས་ཐུག་ག་ཕྱིན་ན་ཡོང་འདུག་པ་ཨ། ཟེར་བཤད་པ་རེད། ཕྱི་དྲོ་སློབ་ཚན་འཚོགས་ག་འགྲོ་དུས། ཡང་སློབ་གྲོགས་རྒན་པོ་དེ་ཚོས་སྤུ་ལང་མཐའ་སྐོར་བྱས་སྤུ་ལང་ལ་ཡ། རང་གི་པ་པ་མི་སྡུག་ཅག་རེད། རང་གི་པ་པ་ལ་ཕུག་རྐུ་མཁན་གྱི་རྐུ་མ་རེད། ཟེར་བཤད་དུས། རྒན་ལགས་ཀྱིས་གོ་པ་རེད།

བྱས་ན་ངས་རང་ལ་རོགས་པ་བྱེད་དགོས། ཟེར་བཤད་པ་རེད། དེ་ནས་ཁོ་གཉིས་ལག་གདང་སྦྲེལ་བྱས། སྤུ་ལང་གི་པ་ལགས་ཐུག་ག་ཕྱིན་པ་རེད། ཁོ་གཉིས་གཉིས་ལམ་བར་ལ། ལ་རྒྱབ། ལུང་རྒྱབ། དཀའ་ངལ་ཁྱད་གསོད་བྱེད་ཀྱིན་བྱེད་ཀྱིན་ཕྱིན་པ་རེད། ཁོ་གཉིས་གཉིས་ལམ་ཁ་ཐག་རིང་པོ་ཞེ་དྲག་ཕྱིན་ཙང་གཉིས་ཅོག་ལོག་དཀའ་ལས་ཁག་བྱས་ངལ་གསོ་བརྒྱབ་པ་རེད། སྐབས་དེ་དུས་སྤུ་ལང་གིས། ད་ཐག་རིང་ཐག་ཆོད་ཤག།

ཞི་གནས་སྲིན་པོ་ཧྲི། སྤུག་གླང་དང་ཨ་མ་ལ། པ་ལ་ཐུགས་ཀ་མཆིམས་ཧྲི། ས་ཐག་རིང་པོ་ཞི་རག་ཡོད་ཙང། སྤུག་གླང་དཀའ་ལས་ཞི་རག་ཁ་ཁུ་བོར་ཏེ། ཨ་མ་ལ་ལ་སྡུག་བསྔལ་མ་དྲག་པོ་བྱས། པ་ལ་ཀའི་སྐུར་བའི་ཐུབ་བྱེད་འདི། ལག་པའི་དཀྱིལ་ལ་ཉག་བཅས། ཨ་མ་ལ་མཉམ་དུ་འདུག་རིག་བྱ་འབྲུག་འོག་ཧྲི། སྤུག་གླང་དང་ཨ་མ་ལ། ཞི་གནས། པ་ལ་ཅུང་ཟད། རྩྭ་ཐང་གི་བཙོན་ཁང་འདི་ན་ལ་སླེབས་ཧྲི།